ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་ཟླ་བཅུ་གཅིག་པའི་ཚེས་ཉེར་བཞི་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་ལྔ་རེས་གཟའ་པ་སངས་རེད། ང་རྡོ་རྗེ་མཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་གིས།

བོད་དོན་གྱི་ཐོག་ལམ་སྟོན་འདི་སྐུར་མ་ཕྱོགས་པ་ཆེད་ལ་ཉི་ཧོང་གི་ནང་གི་བོད་རིགས་གཞོན་སྐྱེས་ཁག་ཅིག་ལ། ཉི་ཧོང་དོན་གཅོད་ཀྱིས་བོད་དོན་གྱི་སྐོར་ངོ་སྤྲོད་དུ་གནང་ཡོད་པ། མཇུག་ཏུ་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ཆེད་སྒྲིག་ལེ་ཚན་དེ་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ཐོག་མར་གསར་འགྱུར་ཞིབ་རྒྱས།

བློ་བཟང་རྣམ་རྒྱལ་ལགས་ཀྱིས་ཁོང་གི་རྣ་གིས་དེ་ཙམ་མི་གོ་བའི་དཀའ་ངལ་ཕྲན་བུ་ལས་གཞན་དཀའ་ངལ་ཅི་ཡང་མེད་པར་རྡོ་རྗེ་གདན་ལ་སོགས་གནས་རྩ་ཆེན་ཁག་ཏུ་ཚོགས་གསོག་སྒྲིབ་སྦྱོང་ཆེད་ཕེབས་བཞིན་ཡོད་སྐོར་གསུངས་ཡོད་པ་རེད། ཡང་བཞུགས་སྒར་རྡ་རམ་ས་ལ་ནས་ཕེབས་པའི་རང་ལོ་བརྒྱད་ཅུ་གྱ་བརྒྱད་ལ་སོན་པའི་མཚམས་གཅོད་ལགས་ལོ་ལྟར་གོང་ས་མཆོག་གི་དྲུང་ནས་གསུང་ཆོས་ཞུ་ཆེད་དང་རྡོ་རྗེ་གདན་དུ་གནས་མཇལ་དང་མཆོད་རྟེན་ལ་སྐོར་བ་བཅས་ཀྱི་ཆེད་དུ་བཅར་གྱི་ཡོད་ཅེས་གསུངས་འདུག། ཡང་ལ་དྭགས་ནས་ཡིན་པའི་རང་ལོ་བརྒྱད་ཅུ་གྱ་གསུམ་ལ་སོན་པའི་རྒྱལ་མཚན་ལགས་རྐང་པ་ཐང་པོ་མེད་པའི་དཀའ་ངལ་འཕྲད་བཞིན་ཡོད་ཀྱང་ལོ་ལྟར་རྡོ་རྗེ་གདན་དུ་ཕེབས་ནས་དེ་སྔ་བོད་ནང་ཡོད་སྐབས་ཕྱུགས་ཟོག་ཚོང་སྒྱུར་བྱས་པའི་སྡིག་སྒྲིབ་དག་ཆེད་རྡོ་རྗེ་གདན་དུ་ཕྱག་སྐོར་སོགས་དགེ་སྒྲུབ་གནང་གི་ཡོད་སྐོར་འགྲེལ་བརྗོད་གནང་ཡོད། གོང་ཞུས་བགྲེས་སོང་གསུམ་པོས ྋགོང་ས་མཆོག་གི་ཞལ་མཇལ་བ་དང་གསུང་ཆོས་དང་བཀའ་སློབ་ཁག་གསན་པ་གཞིར་བཟུང་ལག་བསྟར་བྱ་རྒྱུའི་འབད་བརྩོན་གནང་བཞིན་ཡོད་སྐོར་འགྲེལ་བརྗོད་གནང་ཡོད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་མེ་རི་ཀའི་གྲོང་ཁྱེར་བྷོ་སི་ཊོན་ན་ཡོད་པའི་ཏུར་མོ་ཧྥེ་ཤར་ཚན་རྩལ་ཚོང་ལས་ཁང་གིས་མིའི་གཟུགས་ངོ་ཐག་གཅོད་བྱེད་རིག་ནུས་ཀྱི་ལག་རྩལ་གྱི་འཕྲུལ་ཆས་དེ་བོད་ལ་ཚོང་སྒྱུར་བྱེད་རྒྱུ་མིན་པའི་གསལ་བསྒྲགས་བྱས་པ་དེར་བོད་མིའི་སྒྲིག་འཛུགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་དགའ་བསུ་བྱེད་བཞིན་པ་མ་ཟད་དེ་ནི་ཨ་རིའི་གྲོས་ཚོགས་སོགས་ཀྱི་གནོན་ཤུགས་ལ་བརྟེན་ནས་གྲུབ་འབྲས་ཐོབ་པར་ངོས་འཛིན་བྱེད་བཞིན་པ་སོགས་ཀྱི་ཐད་ལྕགས་མོ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།

དེ་བཞིན་ཨ་རིའི་ནང་ཡོད་པའི་འགྲོ་བ་མིའི་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འཕྲལ་སེལ་འགན་འཛིན་ཝང་མཱ་ཡཱ་ནས་གསུངས་རྒྱུར། This is in general very good news and it shows how pressure works to improve the human rights situation. སྤྱིའི་ཆ་ནས་བཤད་ན་འདི་ནི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་རེད། འདི་ལས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་དང་དེ་བཞིན་ཤར་ཏུར་ཀི་སི་ཐན་དང་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་ཡར་རྒྱས་གཏོང་ཆེད་ལ་གནོན་ཤུགས་སྤྲད་པ་མཚོན་པ་རེད། ཡིན་ན་ཡང་འདི་ཙམ་གྱིས་འདང་གི་ཡོད་པ་མ་རེད་ཏུར་མོ་ཧྥེ་ཤར་ཚོང་ལས་ཁང་གི

དེ་བཞིན་བསྟན་འཛིན་ལེགས་བཤད་ལགས་ནས་མུ་མཐུད་དུ། བོད་མིའི་སྒྲིག་འཛུགས་ཀྱིས་དེ་ནི་བོད་མིའི་གཞུང་དང་གཞུང་ཁོངས་མ་ཡིན་པའི་ཚོགས་སྡེ་ཁག་མཉམ་རུབ་ཀྱིས་ལས་འགུལ་སྤེལ་བའི་འབྲས་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་སྲིད་སྐྱོང་སྤེན་པ་ཚེ་དབང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་མིའི་རིགས་རྫས་བསྡུ་ལེན་གྱི་གནད་དོན་དེ་ནི་ཛ་དྲག་ཅིག་ལ་ངོས་འཛིན་གྱིས་ད་བར་འབྲེལ་ཡོད་འགོ་ཁྲིད་ཚོར་ཞུ་སྐུལ་གནང་ཡོད་ཅེས་སོགས་གསུངས་ཡོད། དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས། དེ་བོད་གཞོན་ནུ་ལྷན་ཚོགས་དབུས་ས་གཙོས་པའི་གཞུང་འབྲེལ་མེད་པའི་ཚོགས་པ་རེད་ད་ནང་བཞིན་ནི་གཞུང་རེད་ད་ནང་བཞིན་བོད་དོན་རྒྱབ་སྐྱོར་གནང་མཁན་ཚང་མས་ང་རང་ཚོ་གི་ད་ཡོ་ཆས་དེ་གི་བཟོ་ཚོང་ཁང་ལ། ཐེ་མོ་ཕི་ཤར་ཚན་རྩལ་ཚོང་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་པའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་གནང་བ་ཙམ་མ་ཡིན་པར་དངོས་སུ་ལག་བསྟར་གནང་བའི་རེ་བ་ཡོད་པ་གསུང་གི་འདུག། ཡང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་གྱི་སྙན་ཐོ་བཏོན་པའི་ནང་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བར་བོད་རང་སྐྱོང་ལྗོངས་ཟེར་བའི་ནང་རྒྱ་ནག་གཞུང་གིས་རིགས་རྫས་བསྡུ་ལེན་གྱི་ལས་གཞི་རྒྱ་ཆེར་སྤེལ་ཏེ་མི་གྲངས་འབུམ་དགུ་ནས་ས་ཡ་གཅིག་བར་གྱི་རིགས་རྫས་བསྡུ་ལེན་བྱས་ཡོད་པ་གསལ་སྟོན་བྱས་ཡོད་ལ། ལྟེ་གནས་ཁང་དེའི་ཉམས་ཞིབ་པ་ཉི་འོད་ལགས་ཀྱིས། བོད་མི་ཚོ་གིས་ཅིག་སྤྱི་སྟངས་ཀྱི་ཆ་ནས་འགྲོ་འདུག་སྤྱོད་གསུམ་ལ་ཡང་དམ་དྲག་ཆེན་པོ་ཡོད་རེད་ལ་ཐ་ན་ལྷག་པར་དུ་རིགས་རྫས་བསྡུ་ལེན་བྱས་པ་དང་ཅིག་དམ་དྲག་དེ་ལས་མང་ཡོད་དེ་ས་གནས་དེའི་འགྲོ་བ་མིའི་ཐོབ་ཐང་གང་བོད་མིའི་ཚོགས་སྡེ་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས་ཐེ་མོ་ཕི་ཤར་ཚན་རྩལ་ཚོང་ལས་ཁང་ལ་གནོན་ཤུགས་སྤྲད་དེ་མཐར་ལས་གཞི་དེ་མཚམས་འཇོག་བྱེད་ཐུབ་པ་དེས་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ་རེད་ཅེས་སོགས་འགྲེལ་བརྗོད་གནང་ཡོད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་དོན་གྱི་ཐོག་ལམ་སྟོན་དང་སྐུལ་མ་སོགས་ཀྱི་ཆེད་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཁག་ཅིག་ལ་ཉི་ཧོང་དོན་གཅོད་ཀྱིས་བོད་དོན་སྐོར་ངོ་སྤྲོད་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ལོ་རེའི་འཆར་ཅན་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཚོའི་བོད་དོན་སྤྱི་དང་ཁྱད་པར་གོང་ས་མཆོག་གི་དགོངས་པ་ལམ་སྟོན་ཁག་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གནས་ཚུལ། བོད་ནང་རྒྱ་ནག་གཞུང་གིས་དྲག་གནོན་གྱི་གནས་ཚུལ་སོགས་གོ་རྟོགས་ཡག་པོ་ཡོང་ཆེད། ཉི་ཧོང་དོན་གཅོད་ཀྱིས་ལོ་རེ་བཞིན་གཟབ་སྦྱོང་གནང་ལམ་ཡོད་པ་བཞིན། ཉེ་ལམ་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་སུམ་ཅུ་གི་ཉི་མ་ཡང། ཉི་ཧོང་ནང་གི་བོད་མི་གཞོན་སྐྱེས་ཕོ་མོ་ཉི་ཤུ་ཡས་མས་ཟིག་གིས་ཉི་ཧོང་དོན་གཅོད་ཀྱིས་བོད་དོན་གྱི་ཐོག་ལམ་སྟོན་དང་སྐུལ་མ་བོད་མི་ཚོ་བཙན་བྱོལ་དུ་འཁྱར་དགོས་པ་གྱི་རྒྱུ་མཚན་ནི། བོད་མིའི་རང་དབང་སླར་གསོ་སོགས་ཀྱི་སྐོར་དང་འབྲེལ་ཏེ། བོད་ནང་རྒྱ་ནག་གཞུང་གིས་བོད་ཕྲུག་ཚོར་གཏན་འཇགས་སློབ་གྲྭ་ལ་བཅུག་ནས་བོད་མིའི་ངོ་བོ་རྩ་མེད་དུ་བཟོ་བཞིན་པ་སོགས་ཀྱི་སྐོར་ལ་གཟབ་སྦྱོང་ཟིག་གནང་ཡོད་པ། ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག། ཁོ་ཚོ་ལ་བོད་པའི་གནས་ཚུལ་སྐོར་ལ་གཟབ་སྦྱོང་ཕུལ་ཡས་དང་བོད་པའི་གི་ལོ་རྒྱུས་དང་ད་ལྟའི་གི་བོད་ནང་ལོག་ལ་འགྲོ་བའི་གནས་ཚུལ་ཚང་མ་ཞིབ་ཕྲ་ངོ་སྤྲོད་བྱེད་ཡས་དང་ནི་ང་རང་བཙན་བྱོལ་སྒྲིག་འཛུགས་རེད་སྐྱབས་མགོན་རིན་པོ་ཆེ་གི་ཅིག་དགོངས་བཞེད་ཐུགས་བསྐྱེད་དམ་བཅའ་བཞི་རེད་འདི་འདྲའི་སྐོར་ལ་ངོ་སྤྲོད་བྱེད་ཡས་ཀྱི་ལས་འགུལ་ཅི་ཐུབ་སྤེལ་བསྡད་ཀྱི་ཡོད་རེད། ཡང་ད་ལྟའི་ད་ལོའི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ག་ཅིག་དེ་སྤྱི་ཟླ་བཅུ་གཉིས་ཀྱི་ཟླ་ཚེས་སུམ་ཅུ་ལོན་ཏེ་ང་ཚོ་བོད་ཁང་ལ་འདི་གོ་སྒྲིག་ཞུས་ཡིན། ད་དེའི་ནང་ལོགས་ལ་བོད་རིགས་མཉམ་ཞུགས་ཇོ་ཉེར་དཔུ་དགུ། བཅུ་དགུ་ཉི་ཤུ་ཙམ་ཅིག་ལུག་ཤ་ཕལ་ཤ་དང་ལྡན་ཏེ་ཕལ་ཆེར་མང་ཤོས་སོགས་ར་བཞི་རེད། ད་དེའི་ནང་ལ་གཙོ་བོ་དེ་ང་ཚོས་ཀྱིས་ཁོ་རང་ཚོ་ལ་ང་ཚོ་བཙན་བྱོལ་ལ་སླེབས་ཡོད་པའི་རྒྱུ་མཚན་དང་ཨ་ནི་དེའི་གི་དམིགས་ཡུལ་དེ་ག་རེ་ཡིན་མེད་ཅིག་ཨ་ནི་ལྷག་པར་དུ་ཨ་མདའ་ཤེས་རིག་རེད་ཨ་ནི་བོད་གཞུང་ཐོག་ནས་རྣམ་པ་ཚོ་ལ་ཨེ་ང་ཅིག་གལ། ཉི་ཧོང་ལ་སློབ་སྦྱོང་བྱེད་དགོས་པའི་གོ་སྐབས་དེ་ཕུལ་དགོས་འདི་མི་རེ་རེ་གི་འཚོ་བ་སྐྱོང་ཡས་གཅིག་པུ་མ་ཡིན་པའི་ཐོག་ནས་མ་འོངས་བོད་ཀྱི་ང་རང་བདེན་མཐའ་སེལ་ཐབས་དང། གཅིག་རང་དབང་སླར་གསོ་བྱེད་ཆེད་དུ་དེ་འདྲའི་དམིགས་ཡུལ་གཏིང་ཟབ་པོ་ཡོད་པའི་ཐོག་ནས་རྣམ་པ་ཚོས་དགོངས་བཞེས་གནང་དགོས་ཀྱི་རེད་འདི་མི་རེ་རེ་རེ་སོ་སོའི་གི་རྐང་པ་ལ་ལངས་བྱས་རང་ཁ་རང་གསོ་བྱས་ཀྱི་དམིགས་ཡུལ་གས་མ་རེད། དེ་ལས་ལྷག་པའི་ང་ཚོ་བོད་ནང་ལོགས་ལ་ཡོད་པའི་བོད་མི་དེ་ཚོ་དཀའ་ངལ་ག་འདྲས་མྱོང་གི་ཡོད་པ་དང་ལྷག་པར་དུ་ཉེ་བའི་ཆར་ལ།

ཁོ་རང་ཚོའི་ཐོག་ནས་ཡིན་པར་བྱས་ན་མ་འོངས་པ་ལ་དེའི་སློབ་སྦྱོང་གོ་སྐབས་རག་བྱས་དེ་ལས་ཀ་བྱེད་ཐུབ་པ་དང། འདི་བོད་མིའི་སྒྲིག་འཛུགས་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕར་བསྐྱར་དུ་གཅིག་བཀའ་དྲིན་བསམ་ཤེས་ཆེད་དུ Contribution ག་འདྲ་བྱེད་དགོས་ཀྱི་མེད་དེ་འདྲའི་སྐོར་ལ་ང་ཚོ་གླེང་སློང་ཡག་པོ་བྱུང་སོང། ང་ཚོའི་འགྲེལ་བཤད་ཤུགས་ཆེ་རྒྱག་ཡ་དེའང་རྣམ་པ་ཚོས་དེའི་ད་ལྟའི་གི་སོ་སོའི་གི་ཉི་ཧོང་སྐད་ཡིག་ཡག་པོ་ཅིག་ཤེས་ཀྱི་ཡོད་རེད་དེ་སྒང་ལ་དཔེར་དེ་སོ་སོའི་གི་འཕྲུལ་ཆས་གི་རིགས་སྐོར་རེད་ཨ་ནི་འཛིན་སྐྱོང་སྐོར་རེད་དེ་སློབ་སྦྱོང་ཡག་པོ་ཅིག་བྱས་ཡོད་དུས་ཙམ་པ་བོད་མི་ཚང་མ་ལ་མིག་དཔེ་བསྟན་དགོས་ཐུབ་པ་ཞིག་དང་ལྷག་པར་དུ་ཉི་ཧོང་ནང་ལོགས་ལ་ང་ཚོ་བོད་པའི་སྤྱི་མཐུན་ཚོགས་པ་ཞིག་ཡོད་དུས་ཙམ་པ་ཁོང་ཚོ་ལ་ལམ་སྟོན་བྱེད་ཐུབ་པ་དང་དེ་དང་མཉམ་པོ་ལ་བོད་པའི་གི་ལས་འགུལ་ག་རེ་ཡིན་པར་བྱས་ན་མཉམ་ཞུགས་བྱས་རྗེས་དེ་འདྲའི་གི་མཐུན་འགྱུར་དང Contribution བྱེད་ཐུབ་པ་ཞིག་དགོས་ཀྱི་རེད་ཅེས་བཤད་འདུག་གསལ་བཤད་ཞུས། ཉི་ཧོང་ནང་སློབ་གཉེར་གནང་བཞིན་པ་གི་བོད་རིགས་གཞོན་སྐྱེས་ཀུན་དགའ་ལགས་ནས། གཟབ་སྦྱོང་འདི་བརྒྱུད་ནས་ཕན་ཚུན་ངོ་སྤྲོད་ཀྱི་གོ་སྐབས་ཡག་པོ་བྱུང་བ་དང། ད་ལྟའི་ཆར་ཡང་ཉི་ཧོང་གི་ནང་ལས་ཀ་བྱེད་རྒྱུ་གི་འདོད་མོས་ཡོད་ན། སོ་སོས་བཙལ་བ་བརྒྱུད་དེ་གལ་ཏེ་ལས་ཀ་མ་རག་ཚེ། སོ་སོའི་སློབ་ཆེན་གྱིས་སློབ་ཆེན་དང་འབྲེལ་ཡོད་བཟོ་ཚོང་ཁང་ཁག་ཏུ་ལས་ཀ་སྤྲོད་ཀྱི་ཡོད་པས། ཉི་ཧོང་དུ་ལས་ཀ་བཙལ་རྒྱུ་ཧ་ཅང་སྟབས་བདེ་ཡིན་པའི་སྐོར་ཀྱང་འགྲེལ་བརྗོད་གནང་གི་འདུག། ཨ་ནི། ཇེ་པན་ལ་འགྲོ་ན་ལས་ཀ་གོ་སྐབས་དཔེ་ད་ལྟ་འགྲོ་ན་ཁྱི་པ་གི Scholarship དེ་གི་འུ་ཚང་མ་འགྲོ་ཇེ་པན་ལ་ལས་ཀ་བྱེད་འདོད་པ་འགྲོ་ཡོད་ན་ད་ལས་ཀ་རོགས་པ་བྱེད་ཀྱི་འདུག་ཁོང་ཚོས་སོ་སོའི་ཚེ་རག་ན་རག་ར་མ་རག་ན University གི་འབྲེལ་བ་ཡོད་རྒྱུ་ཀམ་པ་ནི་ནང་ལ་དེ་སྲིད་ངོ་སྤྲོད་འགྲོ་བྱེད་ཅི་ནི་ཅི་ནི་ལས་ཀ་གོ་སྐབས་དཔེ་ཡག་པོ་ཡོད་རེད་འོ་དེ་འདྲ་འདྲ་བོ་ཅིག་རེད།
ཉི་ཧོང་དོན་གཅོད་ཀྱི་གཟབ་སྦྱོང་དེར་མཉམ་ཞུགས་གནང་མཁན་གྱི་ནང་བོད་མི་གཞོན་སྐྱེས་དྲུག་འདི་ལོ་སྤྱི་ཟླ་བཞི་པ་གི་ནང་སློབ་ཐོན་གྱིས་ལས་ཀར་ཞུགས་རྒྱུ་ཡིན་པ་དང། གཞན་མང་ཆེ་བས་འཕྲུལ་རིག་དང་འབྲེལ་བ་གི་བཟོ་ཚོང་ཁང་ཁག་ཏུ་ལས་ཀ་བྱེད་བཞིན་པ་ཡིན་ཀྱང། ཉི་ཧོང་ནང་བོད་མི་གཞོན་སྐྱེས་ཚོར་དཀའ་ངལ་ཆེ་ཤོས་ཞིག་ནི། ཉི་ཧོང་གི་སྐད་ཡིག་དང་སྤྱི་ཚོགས་ཀྱི་གནས་ཚུལ་ལ་རྒྱུས་ལོན་གཏིང་ཟབ་མེད་པ་ལ་བརྟེན་ནས་ཡོང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། དེང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་འཁྲུག་ཉེན་གྱི་གནས་སྟངས་ཛ་དྲག་ངང་ཡོད་པའི་སྐབས་འདིར་རྒྱ་ནག་གཞུང་གིས་བདག་དབང་གི་རྩོད་གཞི་ཡོད་པའི་རྒྱ་མཚོ་དེའི་མངའ་ཁུལ་ཁག་ཏུ་མྱུལ་ཞིབ་ལྟ་སྐོར་གྱི་ལས་དོན་སྤེལ་བཞིན་ཡོད་འདུག། རྒྱ་ནག་གིས་རྒྱལ་ཁབ་ཁག་ཅིག་དང་ཕན་ཚུན་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་གཟའ་ལྷག་པ་དང་ཕུར་བུ་བཅས་ལ་མཚོ་དམག་དང་མཁའ་དམག་གཉིས་ཀས་ཆར་ཅན་གྱི་མྱུལ་ཞིབ་སྐོར་སྐྱོད་ཀྱི་བྱེད་སྒོ་སྤེལ་བཞིན་ཡོད་པའི་སྐོར་རྒྱ་ནག་གི་ལྷོ་ནུབ་དམག་ཁུལ་ཁང་གིས་བཤད་འདུག་དུས་མཚུངས་རེས་གཟའ་ལྷག་པའི་ཉིན་ཧྥི་ལི་པིན་རྒྱལ་ཁབ་ཀྱི་དམག་དཔུང་གིས་ཨ་རི་དང་མཉམ་དུ་ཉིན་གཉིས་ཀྱི་རིང་ཟུང་འབྲེལ་སྒོས་མཚོ་ཐོག་དང་མཁའ་ཐོག་གི་དམག་རྩལ་སྦྱོང་བརྡར་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་ཅིང་དེ་ནི་ཧྥི་ལི་པིན་གྱི་སྲིད་འཛིན་ཧྥེར་དི་ནན་ཏི་མར་ཁོ་སི་གྱི་ལམ་སྟོན་འོག་ཨ་མི་རི་ཀ་དང་ཧྥི་ལི་པིན་གཉིས་ཟུང་འབྲེལ་གྱིས་ལྷོའི་རྒྱ་ནག་རྒྱ་མཚོའི་ཐོག་ཏུ་དམག་རྩལ་སྦྱོང་བརྡར་བྱས་པ་ཐེངས་གཉིས་པ་དེ་ཡིན་པ་རེད། ཧྥི་ལི་པིན་གཞུང་གིས་སྐབས་དེའི་དམག་སྦྱོང་ནང་གདོང་མཆོང་གྲུ་གཟིངས་བཞི་མཉམ་ཞུགས་བྱས་པ་དང་ཆབས་ཅིག་ཨ་མི་རི་ཀའི USS Carl Vinson ཟེར་བའི་གོ་མཚོན་ཐོགས་པའི་གནམ་གྲུ་དང་གཏོར་ཚབས་ཆེ་བའི་གོ་མཚོན་མཚོ་འགྲུལ་མྱུལ་ཞིབ་བྱེད་མཁན་དེ་བཞིན་དམག་འཐབ་གནམ་གྲུ་མང་པོ་ཞིག་བཅས་དམག་སྦྱོང་ནང་ཞུགས་ཡོད་འདུག། རྒྱ་ནག་དང་ཨ་མི་རི་ཀ་གཉིས་ཀས་བདག་དབང་ཐོག་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་དམག་སྦྱོང་བྱས་འདུག་གཟའ་ཕུར་བུ་ཉིན་རྒྱ་ནག་གི་གཞུང་འབྲེལ་བརྙན་འཕྲིན་ལས་ཁུངས་ཀྱིས་རྒྱ་ནག་གི་དམག་དཔུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་དངོས་སུ་མཚོན་ཆ་བེད་སྤྱོད་བྱས་ཏེ་དམག་སྦྱོང་བྱས་ཡོད་པ་བསྟན་འདུག་ཡང་བརྙན་ཐུང་གཞན་ཞིག་གི་ནང་རྒྱ་ནག་གི་ལྷོ་ཕྱོགས་མངའ་ཁུལ་གྱི་དམག་དཔུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་དམག་འཐབ་གནམ་གྲུ་འཕུར་སྐྱོད་དང་མེ་ཤུགས་འཕུར་མདེལ་འཕེན་པའི་བརྙན་བསྟན་འདུག། ཡིན་ནའང་དེ་ག་དུས་ཡིན་པ་གསལ་སྟོན་བྱས་མེད་ཀྱང་གནས་ཚུལ་དེ་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་མཁའ་དམག་དང་མཚོ་དམག་གི་དམག་སྦྱོང་ཞིག་གཟའ་ལྷག་པ་དང་ཕུར་བུ་གཉིས་ལ་བྱས་ཡོད་པའི་གསལ་བསྒྲགས་བྱས་རྗེས་བྱུང་བ་ཞིག་རེད། རྒྱ་ནག་གི་དམག་སྦྱོང་དེ་ནི་ཨ་མི་རི་ཀ་དང་ཧྥི་ལི་པིན་རྒྱལ་ཁབ་གཉིས་ཀའི་མཉམ་འབྲེལ་ཐོག་ལྷོ་རྒྱ་ནག་རྒྱ་མཚོའི་ནང་བྱས་པའི་ཉིན་གཉིས་རིང་གི་དམག་སྦྱོང་དེའི་སྐབས་དང་དུས་མཉམ་ཡིན་འདུག།

སླེབས་ལ་ཉེ་བའི་ཐའེ་ཝན་གྱི་འོས་བསྡུ་དེར་འཛམ་གླིང་ཡུལ་གྲུ་གང་ས་ནས་གསར་འགོད་ལས་ཁང་བརྒྱ་ར་བཅུ་གསུམ་ནས་གསར་འགོད་པ་ཉིས་བརྒྱ་ར་སུམ་ཅུ་སོ་ལྔ་གསར་འགོད་ལས་དོན་ཆེད་ཕེབས་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། གསན་མཁན་རྣམ་པ་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན།

དེ་ཡང་ལོ་སྔོན་མའི་ལོ་སར་གཏམ་བཤད་སྐབས་ཞི་ཅིན་ཕིང་གིས་མཚོ་འགག་ངོགས་གཉིས་ཁྱིམ་ཚང་གཅིག་ཡིན་པའི་སྤུན་ཟླ་ཚོའི་ལག་གདང་དཔུང་སྒྲིལ་གྱིས་འོད་སྟོང་འབར་བའི་ཀྲུང་ཧྭ་མི་རིགས་ཀྱི་མ་འོངས་བདེ་སྐྱིད་བསྐྲུན་དགོས་ཞེས་རེ་འབོད་བྱས་ཡོད་པ་དང་ད་ལོའི་ལོ་སར་གཏམ་བཤད་སྐབས་མེས་རྒྱལ་གཅིག་གྱུར་ནི་ལོ་རྒྱུས་ཀྱི་ངེས་པ་ཡིན་ཞིང་མཚོ་འགག་ངོགས་གཉིས་ཀྱི་སྤུན་ཟླ་ཚོས་བློ་སེམས་གཅིག་ཏུ་སྒྲིལ་ནས་མི་རིགས་བསྐྱར་དར་གྱི་རླབས་ཆེ་བའི་གཟི་བརྗིད་མཉམ་དུ་རོལ་ཡ་ཞེས་སྐུལ་འདེབས་བྱས་འདུག་རྒྱ་ནག་གཞུང་འབྲེལ་སྨྱན་བྱད་ཤིན་ཧྭ་གསར་ལས་ཁང་གིས་སྤེལ་བའི་ཞི་ཅིན་ཕིང་གི་གཏམ་བཤད་ཧྲིལ་བོ་རུ་གཞིགས་ན་ཞི་ཅིན་ཕིང་གིས་ཐོག་མར་རྒྱ་ནག་གི་དཔལ་འབྱོར་དང་ཚན་རིག་ལག་རྩལ་ཁྱབ་ཁོངས་ཀྱི་འཕེལ་རྒྱས་གླེང་ནས་རྒྱ་ནག་རང་ཉིད་འཕེལ་ཞིང་རྒྱས་པར་གཏོང་དགོས་པས་མ་ཚད་ཧུར་བརྩོན་ཆེན་པོས་འཛམ་གླིང་ལས་དོན་མཐའ་དག་ནང་ཞུགས་ནས་རྒྱལ་ཁབ་ཆེན་པོའི་འོས་འགན་འཁུར་དགོས་ལུགས་དེ་མིན་མ་འོངས་པར་རྒྱང་ལྟ་བྱེད་སྐབས་བློ་བརྟན་འགྱུར་མེད་ངང་རྒྱ་ནག་གི་རྣམ་པའི་དེང་རབས་ཅན་སྐུལ་འདེད་བྱེད་དགོས་ཞེས་ཡང་བསྐྱར་ནན་གྱིས་བརྗོད་འདུག།

ཉེན་ཁ་ཆེ་ཤོས་དེ་དེ་ཡིན་ཞེས་གསུངས་བ་དང་དེ་མིན་ཡང་སྐྱེས་མ་ཚའེ་དབྱིན་ཝུན་ལགས་ཀྱིས་གོ་གཉིས་ལོའི་ཐུན་མོང་མོས་མཐུན་ཟེར་བ་དེ་འགག་སྒོ་གྲོལ་བྱེད་ཀྱི་གསང་བརྡ་བྱས་ཏེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་གནས་བྱེད་ཐུབ་ཚུལ་ཐེ་ཝན་མི་དམངས་ལ་བཤད་ན་ངས་རྣམ་པ་ཚོར་བཤད་འདོད་པ་ཞིག་ནི་འབྲེལ་མོལ་ནི་ཡག་པོ་ཡིན་ཀྱང་རུང་བདག་དབང་ལ་བརྗེས་ན་རིན་དོད་ཆེ་དྲགས་པ་མ་རེད་དམ་ཞེས་གསུངས་འདུག་སྐྱེས་མ་ཚའེ་དབྱིན་ཝུན་ལགས་ཀྱིས་ཐེ་ཝན་གྱི་ཆབ་སྲིད་བསྐྱངས་ནས་ལོ་བརྒྱད་ཕྱིན་པའི་ལོ་སར་གཏམ་བཤད་མཐའ་མ་དེ་གཙོ་བོ། གོ་ལ་ཧྲིལ་བོའི་ཁྲོད་ལ་ཐའེ་ཝན་གྱི་གོ་གནས་འཛིན་ཐབས་དང་འཛམ་གླིང་ཅན་དུ་འགྱུར་རྒྱུའི་སྐོར་གླེང་ཡོད་པ་རེད་ལ། དེ་བཞིན་དུ་སྐྱེས་མ་ཚའེ་དབྱིན་ཝུན་གྱིས་ངས་སྲིད་སྐྱོང་བའི་ལོ་བརྒྱད་ཀྱི་རྗེས་སུ་བཞག་པ་ནི་འཛམ་གླིང་གི་ཐའེ་ཝན་ཞིག་ཡིན་ཞེས་ཁ་སྐོམ་ཐེབས་ཡོད་པ་རེད་ལ། དེ་སྔ་སྲིད་འཛིན་ཟུར་པ་མཱ་དབྱིན་ཅིའུ་ཡི་སྲིད་སྐྱོང་ལམ་ཐིག་ནི་ཐའེ་ཝན་དེ་ཐོག་མར་རྒྱ་ནག་ཅན་དང་དེ་ནས་འཛམ་གླིང་ཅན་དུ་འགྲོ་རྒྱུའི་འཆར་བཀོད་བྱས་ཡོད། ཡིན་ན་ཡང་ངས་སྲིད་སྐྱོང་བའི་རིང་ཐའེ་ཝན་དང་རྒྱ་ནག་སྐམ་སའི་དཔལ་འབྱོར་གཞི་གཅིག་ཅན་གྱི་ལས་དབང་ནས་ཐར་ཐུབ་ཡོད་ལ་ད་ལྟའི་ཐའེ་ཝན་དེ་ཐད་ཀར་འཛམ་གླིང་ཅན་གྱི་ལམ་ཆེན་དེད་ནས་འགྲོ་ཆོག་ཕྱོགས་གཅིག་ནས་ཉེན་ཁ་སེལ་ཡོད་ལ་ཕྱོགས་གཞན་ཞིག་ནས་རྒྱ་ནག་ལ་བརྟེན་པ་མང་དྲགས་པའི་གནས་སྟངས་ཀྱི་ཁ་ལོ་བསྒྱུར་ཡོད་ཅེས་གསུངས་འདུག་མཚོ་འགག་ངོགས་གཉིས་ཀྱི་འབྲེལ་བའི་སྐོར་བཤད་དུས་སྐྱེས་མ་ཚའེ་དབྱིན་ཝུན་ལགས་ཀྱིས་ངའི་གཞུང་འདིས་ཁས་བླངས་པའི་དམ་བཅའ་བསྲུངས་ནས་ད་ལྟ་བའི་གནས་སྟངས་རྒྱུན་འཁྱོངས་བྱེད་བཞིན་ཡོད་པ་མ་ཟད་ཐེ་ཝན་མཚོ་འགག་གི་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་བྱེད་རྒྱུ་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཐུན་མོང་གི་མོས་པ་ཡིན་ལ་མཚོ་འགག་ངོགས་གཉིས་ཀྱི་ཐུན་མོང་གི་འོས་འགན་ཡང་ཡིན་ཆེ་མཐོང་དང་ལྡན་པའི་ཞི་བདེ་ཞིག་ཐེ་ཝན་ལ་རག་རྒྱུའི་ཆེད་དུ་ངས་སྲིད་སྐྱོང་བའི་རིང་ཧུར་ཐག་འབད་ཐག་གིས་རྒྱལ་སྲུང་གི་ནུས་སྟོབས་ཇེ་ཆེར་བཏང་བ་མ་ཟད། འཛམ་གླིང་དམངས་གཙོའི་མཐུན་ཕྱོགས་ཚོ་དང་མཉམ་དུ་འབྲེལ་བ་བཙུགས་པ་ཡིན་ཞེས་གསུངས། ཞི་ཅིན་ཕིང་གིས་ཐེ་ཝན་གཅིག་གྱུར་ནི་ལོ་རྒྱུས་ཀྱི་ངེས་པ་ཞེས་པའི་སྨྲ་བརྗོད་དེའི་ཐད་ཐེ་ཝན་བོད་དོན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འདས་པའི་ལོ་མང་རིང་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་གཅིག་གྱུར་ནི་ལོ་རྒྱུས་ཀྱི་ངེས་པ་ཡིན་ཞེས་བཤད་དང་བཤད་བཞིན་ཡོད་ལ་ལྷག་པར་དུ་ཉེ་བའི་ཆར་ཞི་ཅིན་ཕིང་གིས་ལོ་སར་གཏམ་བཤད་སྐབས་ཡང་བསྐྱར་བཤད་འདུག་ཡིན་ན་ཡང་དེ་བཤད་སྟངས་ཤིག་རེད་ལ་ཐེ་ཝན་སྲུང་སྐྱོབ་བྱེད་ཐུབ་མཁན་ནི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པ་རེད་ཅེས་འགྲེལ་བརྗོད་གནང་སྐབས། ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གྱི་ཐེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་དེ་ད་ཆའི་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་འོས་བསྡུ་གྱི་ནང་ལ

དེ་བཞིན་དུ་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ད་ལྟའི་ཆར་མི་དམངས་ཀྱི་འདོད་བློ་བསྡུ་རུབ་བྱས་པར་གཞིགས་ན་དེ་ཡང་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏིག་ལ་རྒྱལ་ཁ་ཐོབ་རྒྱུ་ཡིན་པའི་ཚོད་དཔག་གནང་འདུག། ཡོང་པ་ཡིན་དུས་སྲིད་འཛིན་གྱི་འོས་བསྡུ་དེ་ད་ལྟའི་གཞུང་འཛིན་ཚོགས་པ་ལ་ཐོབ་ཡག་ཡིན་པ་དེ་ཧ་ལམ་རེ་བ་ཆེན་པོ་ཞིག་ཆགས་ཡོད་པ་རེད། གཞན་ཡང་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནི་འཛམ་གླིང་ཤར་ནུབ་གང་ལ་མཚོན་ཡང་ཚན་རིག་ལག་རྩལ་དང་དམངས་གཙོའི་ལམ་ལུགས་དཔལ་འབྱོར་སོགས་ཕྱོགས་གང་གི་ཐད་ནས་རྒྱལ་ཁབ་གལ་ཆེན་ཞིག་ཆགས་ཡོད་ལ་བོད་དོན་ལ་མཚོན་ནའང་དམངས་གཙོ་ཡར་ཐོན་ཚོགས་པས་མུ་མཐུད་ནས་སྲིད་བཟུང་ན་དགེ་མཚན་ཡོད་པར་འདོད། འདས་པའི་ལོ་བརྒྱད་ཀྱི་དམངས་གཙོ་ཡར་ཐོན་ཚོགས་པ་གི་རྒྱལ་ཁབ་སྐྱོང་པའི་རིང་ལ་ནི་ཐའེ་ཝན་དེ་ཨེ་ཤེ་ཡ་ནང་ལ་དམངས་གཙོ་ཨང་དང་པོ་དེ་ག་ནང་བཞིན་གྱི་དཔལ་འབྱོར་ཐད་ལ་ཆ་བཞག་པ་ནི་མི་ས་ཡ་ཉི་ཤུ་རྩ་གསུམ་ཙམ་གྱི་རྒྱལ་ཁབ་དེ་འཛམ་གླིང་གི་དཔལ་འབྱོར་ཨང་ཉི་ཤུ་རྩ་གཅིག་དེ་ནང་བཞིན་གྱི་ཐའེ་ཝན་དེ་ཚན་རིག་ལག་རྩལ་ཚད་མཐོ་མོ་གི་ཐོག་ལ་ཨ་ནེ་འཛམ་གླིང་མང་པོ་ཅིག་གི་རེ་བ་བཅང་ས་གི་ལུང་པ་ཅིག་ཆགས་པ་མ་ཚད་ཨང། ད་ལྟའི་གཞུང་གི་སྲིད་ཇུས་ལག་བསྟར་བྱེད་བསྡད་པ་དེ་ཁོ་རང་འོས་མི་གཉིས་ཀྱིས་མུ་མཐུད་དེ་སྐྱོང་ཐུབ་ཡ་དང་ང་ཚོ་བོད་པ་འདྲ་པོ་ཅིག་ཆ་བཞག་པ་ཡིན་པ་ཡིན་ན་ད་འདས་པའི་ལོ་བརྒྱད་ཀྱི་རིང་ལ། ཐའེ་ཝན་གྱི་གཞུང་རེད་གྲོས་ཚོགས་འཐུས་མི་ནང་ལ་བོད་དོན་གྱི་རྒྱབ་སྐྱོར་གྱི

ཐའེ་ཝན་མཚོ་འགག་ངོགས་གཉིས་ཀྱི་སྲིད་ཇུས་འཛིན་ལུགས་ཐད་ཁ་རྩོད་དྲག་པོ་བརྒྱབ་ཡོད་པ་ལྟར། གཞུང་འཛིན་ཚོགས་པ་སྟེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ལེ་ཆིན་ཏིག་གིས་གལ་ཏེ་ང་སྲིད་འཛིན་ལ་བདམས་ཚེ་ངས་ལྕམ་ཚའེ་དབྱིན་ཝུན་གྱི་སྲིད་ལུགས་ཀྱི་རྒྱུན་མུ་མཐུད་ནས་སྐྱོང་ངེས་ཡིན་ཞེས་བཤད་ཡོད་གི་ཐའེ་ཝན་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ད་ལྟ་ཐའེ་པེ་གྲོང་ཁྱེར་གྱི་སྤྱི་ཁྱབ་འགན་འཛིན་ཧོ་ཡུའུ་དབྱི་ཡིས། ཚའེ་ཝུན་གྱི་ལམ་ལུགས་འོག་ཐེ་ཝན་མཚོ་འགག་ཕྱོགས་གཉིས་བར་འབྲེལ་བ་ཆད། གྲོས་མོལ་ཆད། འབྲེལ་འདྲིས་ཆད། དེས་མ་ཚད་ཐེ་ཝན་དང་ཕྱི་འབྲེལ་ཡོད་པའི་རྒྱལ་ཁབ་མང་བོ་བརླག་སོང་བ་མ་ཟད་ཐེ་ཝན་ལ་གླིང་ཕྲན་ཉེན་ཁའི་གནས་སུ་བསྐྱལ་བ་རེད་ཟེར་བཤད་ཡོད་གི། དེ་དང་ཆབས་ཅིག་ཏུ་ཧུའུ་ཡུས་ཝུན་གྱིས་གལ་ཏེ་ང་བདམས་པ་ཡིན་ན་ངས་གོ་གཉིས་ལོའི་ཐུན་མོང་མོས་མཐུན་རྨང་གཞི་བྱས་ཏེ་རྒྱ་ནག་པེ་ཅིན་གཞུང་དང་འབྲེལ་བ་བྱེད་རྒྱུ་ཡིན་ལ་ཐེ་ཝན་རང་བཙན་ལ་ངོ་རྒོལ་ཡོད་ལ་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ལའང་ངོ་རྒོལ་ཡོད་ཟེར་བཤད་ཡོད་གི། དེ་བཞིན་དུ་ཐེ་ཝན་མི་མང་ཚོགས་པའི་སྲིད་འཛིན་འོས་མི་ཁི་ཝུན་ཇེ་གིས་གལ་ཏེ་ང་སྲིད་འཛིན་ལ་བདམས་ཚེ་ངས་ཐེ་ཝན་བདག་དབང་མཚོ་འགག་ངོགས་གཉིས་ཞི་བདེའི་སྲིད་ཇུས་ལག་བསྟར་བྱེད་རྒྱུ་ཡིན་ཞེས་བཤད་ཡོད་གི། ཉིན་ཤས་གོང་སྡེ་ཚན་འདྲ་མིན་བཅུ་ཐམ་པས་མི་མང་གི་འདོད་བློ་བསྡུ་རུབ་བྱས་པར་གཞིགས་ན་མི་མང་གི་འདོད་བློ་བསྡུ་རུབ་ཚང་མའི་ཨང་དང་བོ་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏིག་དང་གཉིས་པ་ནི་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ཧོ་ཡུའུ་དབྱི་རེད། རྒྱ་ནག་གཞུང་གིས་ལེ་ཆིན་ཏིག་ནི་ཐེ་ཝན་མཚོ་འགག་ངོགས་གཉིས་ཀྱི་ཞི་བདེ་ལ་གཏོར་བརླག་བྱེད་མཁན་ཞེས་སྐྱོན་བརྗོད་བྱས་པ་མ་ཟད་རྒྱ་ནག་གི་རྒྱ་ནག་དང་ཐེ་ཝན་གཞུང་སྒྲུབ་ཁང་གི་མགྲིན་ཚབ་པ་ཁྲིན་པིན་ཧྭ་ཟེར་བས་རྒྱ་ནག་གཞུང་གི་ཐེ་ཝན་གྱི་གནད་དོན་ཐག་གཅོད་དང་རྒྱལ་ཁབ་གཅིག་གྱུར་གྱི་འདུན་པ་མི་འགྱུར་གོར་མོའི་རྡོ་ཡིན། ཐེ་ཝན་མི་དམངས་ཀྱིས་ཞི་བདེ་དང་དམག་འཁྲུག་དར་རྒྱས་དང་ཉམས་རྒུད་ནང་ནས་ཡང་དག་པ་དེ་གདམ་རོགས་ཞེས་འཇིགས་སྐུལ་བྱས་ཡོད་པ་རེད།

བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་འཚོ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།